དོན་བརྒྱད་དོན་དགུ་བརྒྱད་ཅུ་ཐམ་པ་བར་དུ་ལ་ཨ་ནི་གཙུག་ལག་སློབ་གཉེར་ཁང་དང་ནམ་རྒྱུན་ནས་ཡོད་བཞིན་པའི་ཀའི་རིག་པའི་ཆུ་གཏེར་དང་ཨ་ནི་ཁྱད་འཕགས་སློབ་དཔོན་ཨོ་དེ་འདྲའི་གི་གཉིས་འགོ་བཙུགས་ནས་བརྒྱད་ཅུ་ཐམ་པ་བར་བྱས་པ་རེད། ཨ་ནི་དེའི་གཞུག་ཏུ་ཡང་བསྐྱར་ཚོགས་ཆུང་གཅིག་འཚོགས་ནས་ཨ་ནི་བོད་ཀྱི་ཐུན་མོང་མ་ཡིན་པའི་ཀའི་ཨ་ནི་སྲོལ་རྒྱུན་དང་འབྲེལ་ནས་ཨ་ནི་ཉམས་ཞིབ་གཅིག་ནང་པའི་གི་ཉམས་ཞིབ་བྱེད་དགོས་ཡ་དེ་གལ་ཆེན་པོ་ཅིག་གཟིགས་ནས་ཨ་ནི་དེའི་ནང་ནས་ད་སློབ་གྲྭའི་གི་གཙུག་ལག་སློབ་གཉེར་ཁང་གི་དམིགས་ཡུལ་དང་པོ་གསུམ་གཉིས་པ་དེ་ཨ་རྒྱ་གར་གི་སྔས་མ་ནས་ཚུར་བསྒྱུར་བཞག་པ་དེ་ཕར་ད་ལེགས་སྦྱར་ནང་ལ་རྙེད་ཀྱི་མེད་ཙང་ལ་ཨ་ནི་ཕར་ལ་བསྒྱུར་ཡ་གི་ཨ་འཆར་གཞི་ལས་རྒྱ་ཆེན་པོ་ཅིག་བྱས་ནས་ཨ་ནི་དེའི་ནང་ནས་བསྐྱར་གསོ་སྡེ་ཚན་དེ་གཅིག་སྟོང་དགུ་བརྒྱ་གྱ་བཞི་ཆ

ད་རྒྱ་གར་ནང་ནས་ནི་ནང་ཆོས་དེ་ནང་པའི་བསྟན་པ་དེ་ཆ་ཚང་བསྡུམས་ནས་ལོ་གཅིག་སྟོང་ཟིན་མ་ཟིན་ཞིག་ནང་ལོགས་ལ་མེད་པ་ཅིག་ཨ་ནི་དེ་ཡིན་དུས་གང་ལ་ཨ་ནི་དུས་རབས་ཉི་ཤུ་ནས་བྱས་ནས་ཨ་ནི་བོད་པའི་ལོ་ཙཱ་བ་ཡོང་ཡ་དེ་དག་དགེ་འདུན་ཆོས་འཕེལ་གྱིས་ད་འགོ་བཙུགས་རེད་མ་གཏོགས་དེའི་བར་དུ་ཨ་ནི་བརྒྱད་བཅུ་དགུ་དང་དུང་ཕྱུར་ནང་ལ་བོད་པའི་ལོ་ཙཱ་བ་ཅི་ཡང་བྱུང་ཡོད་ཕེབས་ཐུབ་ཡོད་མ་རེད་རྒྱ་གར་ནང་ལ་ཡང་ཨ་ནི་རྒྱ་གར་གྱི་དེ་འདྲའི་མཁས་པ་དེ་འདྲའི་བཞུགས་ཡོད་ས་མ་རེད་བསམ་གྱི་འདུག་དེ་འདྲའི་ཡིན་དུས་གང་ལ་ད་ནང་པའི་གི་རིག་གཞུང་ངག་རིག་དུ་ཚོད་ཨ་ནི་སུ་སོ་སོ་ཐུན་མོང་མ་ཡིན་པའི་སྡེ་ཚན་གྱི་ཆེད་ཚིག་ལ་སོགས་པ་ཆེ་ད་ཤེས་དགོས་ཡ་ད་དཔེ་མ་ཟད་གལ་ཆེན་པོ་ད་ང་ཚོ་འདིའི་སྐབས་ལ་ག་ཟེར་བ་རེད་ད་ཉམས་མྱོང་མེད་ཙང་གང་ལ་ཨ་ནི་བྱེ་བྲག་རྟོགས་བྱེད་དང་བཀས་བཅད་དེ་འདྲའི་གི་ཐོག་ནས་ཨ་ནི་ས་རད་ཅན་དྲ་གི་གི་ག་ཟེར་བ་རེད་ཚིག་མཛོད་དང་མང་ཆེ་དེ་ཨ་ནི་ལོ་ཀེཤ་ཅན་དྲ་གི་ཚིག་མཛོད་ཨོ་དེ་འདྲའི་བྱེད་ནས་གཞི་བཞག་ནས་ཨ་ནི་བཀས་བཅད་གང་མཐུན་མཐུན་བྱེད་ནས་ང་ཚོ་ད་སྒྱུར་ཞུས་བྱེད་ཀྱི་ཡོད་རེད་ཨ་ནི་དེ་འདྲ་ཡིན་དུས་གང་ལ། ཨ་ནི། ཡིན་ན་ཡང་ད་སྔས་མའི་གི་སྒྱུར་སྟངས་དེ་འདྲའི་གོ་ལ་ག་ཟེར་བ་བསྟན་འགྱུར་རེད་ད་བཀའ་འགྱུར་རེད་ང་ཚོས་ག་རེ་གླེང་དགོས་ན་དེ་དང་ཞིབ་ཞིབ་བྱས་ནས་ཨ་ནི་ཚིག་ག་འདྲའི་བཞག་སྟངས་རེད་ཟེར་ཨོ་དེ་འདྲའི་ང་ཚོ་མ་འགྲོ་ནས་ག་ལེར་ག་ལེར་བྱེད་དུས་གང་ལ། ག་ལ་གང་འཚམ་ད་མཐུན་པ་བྱུང་ཡོད་རེད་ཨ་ནི་ཁ་ཤས་ཁ་ཤས་ནི། ཅིག་དོན་དག་ལ་མ་མཐུན་པ་ཡིན་ན་ཡང་ཚིག་དེ་ཡང་ཆེད་ཚིག་དེ་མ་ཡིན་པ་དེ་འདྲ་སླེབས་ཐུབ་བས་བྱུང་ཡོད་རེད་དཔེར་ན།

ད་དེ་འདི་འདྲས་ཀྱི་རེད་སྔས་མ་ག་ཟེར་བ་རེད། མཁས་དབང་པྲོ་ཕེ་སར་ཇ་གན་ནཱཐ་ཨུ་པཱ་དྷྱཱ་ཡ་ཇི་ག་ཟེར་བ་རེད། བལ་ཡུལ་ལ་ཐེངས་མ་ཁ་ཤས་ཕེབས་འདུག་པ་ཕེབས་ནས་ཨེ་ནས་དེ་ནས་ལེགས་སྦྱར་ནང་བཞུགས་བསྡད་མཁན་གང་ཅི། ཡིག་རིགས་དེ་ནེ་ཝ་རི་དང་ཨེ་ནས་བེང་ག་ལ་རྙིང་པའི་གི་ཡིག་གཟུགས་ཡོད་ནང་ལ་བཞུགས་བསྡད་མཁན་མང་པོ་ཅིག་ཚུར་གདན་འདྲེན་ཞུས་འདུག་པ་དེ་ནང་ནས་ཅིག་ག་ཟེར་བ་རེད།

འགྲེལ་པ་དང་བཅས་པ་དེ་བྱས་པ་རེད་དེའི་སྐབས་ལ་ང་ཚོས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལ་ལ Michael Hahn ཁོ་རང་དེ་ཕེབས་ནས་མཇལ་སོང་དེ་ནས་ང་ཚོ་ང་ལས་ཀ་བྱེད་ཀྱི་ཡོད་ཁྱེད་རང་བྱེད་ཡོད་ན་སྤྲད་རོགས་བྱེད་ལས་ཟེར་ནས་ཁོས་སྤྲད་མ་སོང་ལ། དེ་སྤྲད་མ་སོང་དེ་ནས་ག་ཡེ་མི་འདུག་ང་ཚོའི་གས་ད་རིན་པོ་ཆེ་གིས་ཚེ་གསུང་གི་འདུག་དེ་མ་མ་སྤྲད་ནས་ག་ཡེ་མ་ང་ཚོས་ཀྱི་བསྒྱུར་བཞག་ན་རྗེས་མ་བལྟ་ཆོག་གི་རེད་ང་ཚོས་འགྱུར་དེ་ག་འདྲས་ཡོད་པ་བྱེད། ད་རིན་པོ་ཆེ་ངོས་ནས་གསུང་པ་དེ་དཔེ་མ་སོས་པའི་དེ་ག་གསུང་བ་རེད།

དེའི་ནང་ལ་ཁོ་རང་གི་འགྲེལ་བརྗོད་ག་རེ་བྱས་སོང་ཟེར་ན། ད་ལྟ་སྡེབ་སྦྱོར་རིན་ཆེན་འབྱུང་གནས་རྩ་འགྲེལ་གཉིས་ཀ་དེ་འདྲ་དེ་ཐོན་པ་དེ་བྱུང་སོང། དེའི་འོན་ཏུ་གང་ལ། དངོས་གནས་དྲང་གནས་བོད་པའི་གི་སྔོན་མའི་གི་ལོ་ཙཱ་བ་དང། ད་ལྟ་ཅིག་གི་དངོས་གནས་འདི་གི་མཇུག་མཐུད་མཁན་གི་ལོ་ཙཱ་བ་དེ་ཚོ། པད་མ་སེར་གི་ཞེའུ་ཅིག་བོད་པའི་གི་སྔས་མའི་གི་ད་ལོ་བརྒྱ་ཕྲག་མང་པོའི་གི་ངོས་ནས་བོད་ཀྱི་སྐད་ཡིག་ནང་ལ། ད་འདི་ནང་ལ་བསྒྱུར་བཞག་པའི་གི་དེའི་གི་ཤུགས་རྐྱེན་དང་བྱས་ནས

འཛམ་བུ་གླིང་གི་རྒྱལ་སྤྱི་རྒྱལ་ནང་གི་མཁས་པ་ག་འདྲས་ཤིག་བལྟས་པ་ཡིན་ན་ཡང་ད་ལྟ་ང་ཚོའི་གཙུག་ལག་སློབ་གཉེར་ཁང་འདི་ལྟ་བུའི་གི་ཨ་ནེ་འདི་འདྲ་བའི་དཔེ་ཆ་དེབ་དེ་ཚོ་བསྐྱར་གསོ་བྱེད་པ་དེ། མི་ཚང་མས་གི་བསྟོད་བསྔགས་དང་ཆེ་བསྟོད་བྱེད་ཀྱི་ཡོད་རེད་དེ་དངོས་གནས་དོན་དང་ལྡན་པ་དེ་རེད་བསམ་གྱི་འདུག་བྱས་ཙང་དེ་ཡོང་བ་དེ་ཡང། ང་རའི་བསམ་པ་ལ་དེ་ང་ཚོའི་ཅིག་འཇོན་རེད་པ་དེ་དེར་མ་རེད་དེ་ནས་ཡང་སྔོན་གྱི་ལོ་ཙཱ་བ་དང། པཎ་གྲུབ་དེ་ཚོའི་གི་བཀའ་དྲིན་གི་གོང་མ་རྣམས་ཀྱི་བཀའ་དྲིན་བྱས་ནས་ཁོ་ཚོས་གི་ག་རེ་ཡོད་པ་དེ་ང་ཚོའི་ནང་ལ་བལྟས།